མཁན་པོ་ཚེ་བཀྲ་ལགས་ཐོག་མ་དེ་ཆོས་ཚོགས་དེ་འདྲ་ཅིག་བཙུགས་དགོས་ཡག་གི་དམིགས་ཡུལ་དང་བརྒྱུད་རིམ་དེ་ག་འདྲ་འདྲ་པོ་ཅིག་ཆགས་ཀྱི་ཡོག་རེད་དེའི་སྐོར་ལས་ངོ་སྤྲོད་ཅིག་གནང་དང།
SBS གི་དེ་གསན་པ་པོ་ཚང་མ་ལ་ཐོག་མར་འཚམས་འདྲི་གི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་དང་མཉམ་དུ་ད་ལྟ་དེ་བཅར་འདྲི་འདི་འདྲ་ཞིག་གི་གོ་སྐབས་གནང་བ་ཡང་ཐུགས་རྗེ་ཆེ་ཞུ་གི་ཡོད། དེ་འདྲ་ཡིན་དུས་གཙོ་བོ་ཐོག་མར་ད་ལྟ་དྲི་བ་དེ་ད། ཨ་ད་ཡེ་ཤེས་འཁོར་ལོ་ཟེར་བའི་མིང་འདི་ཟེར་ན་ད་དང་པོ་ཆོས་ཚོགས་འདི་ཐའེ་ཝན་ནས་ཉིས་སྟོང་བཅུ་གསུམ་བཅུ་བཞི་ད་ལྟ་བར་ནས་འཛུགས་རྒྱུ་རེད། དེ་སྐབས་སུ་ཐོག་མར་འཛུགས་པའི་སྐབས་སུ་སྐྱབས་རྗེ་མགར་ཆེན་རིན་པོ་ཆེ་ཕེབས་ནས་ཆོས་ཚོགས་ག་རེ་ཟེར་དགོས་རེད་ཅེ་ད་ཐོག་མར་ཅིག་སྒོ་འབྱེད་ཟེར་ན་རབ་གནས་དེ་འདྲ་གནང་བ་དེ་འདྲ་ཞིག་རེད་དེ་ནས་ང་ད་ཉིས་སྟོང་བཅུ་དྲུག་ལ་ད Australia ལ་ཡོང་བའི་རྗེས་སུ་ད་ཐའེ་ཝན་གྱི་དེ་ཡང་དེ་ཙི་ཡོད་རེད་དེ་ནང་ད་འཛིན་སྐྱོང་དང་དེ་ཚོ་སོ་སོ་མེད་དུས་ཅིག་དེ་ཙམ་ད་བསམ་པ་ནང་བཞིན་ཡོང་གི་ཡོད་མ་རེད་བ་དེ་འདྲ་རེད་དེ་མ་ལེ་ཤི་ཡ་སིང་ག་པོར་དེ་ཚོ་ལ་ཡང་དེ་འདྲའི་གཅིག་དེ་འདྲའི་ཚོགས་ཆུང་འདྲ་བོ་ད་དེ་འདྲའི་དངོས་སུ་ང་ཚོའི་སློབ་མ་ཁ་ཤས་ཁ་ཤས་དེ་ནས་མིང་འདྲ་བོ་ཞིག་ཡོད་རེད་ཚང་མ་ཡང་གཅིག་གྱུར་གྱི་ཡེ་ཤེས་འཁོར་ལོ་ལབ་གི་ཡོད་རེད་ཡིན་དེ་བྱས་ནས་དེ་ཉིས་སྟོང་བཅུ་དྲུག་གི་ལོ་ང་རང་འདི་ལ་སླེབས་པའི་རྗེས་སུ་ད་འདི་ནས་དེ་ང་རང་སྒེར་གྱི་ངོས་ནས་ཅིག་ཆོས་ཁྲིད་རེ་བྱ་ཡ་དང་མཛད་སྒོ་རེ་སྤེལ་ཡ་དང་དེ་ཚོ་ཚང་མ་ཡེ་ཤེས་འཁོར་ལོ་རང་གི་མིང་ཐོག་ནས་བཟོས་རྒྱུ་དེ་འདྲ་རེད་ཡིན་ནའང་ད་གཞུང་ལ་དེབ་སྐྱེལ་དེ་འདྲའི་ཚད་ལོན་སྐབས་དེ་ལ་ཡོད་མ་རེད་དཔེར་ན་ཉིས་སྟོང་བཅུ་དྲུག་གི་ལོ་ལ་ངའི་ལྷའི་བ་ཡི་ལ་ད་ད་དུང་འདི་གུ་རུ་རིན་པོ་ཆེ་གི་ད་སྤྲེལ་ཟླའི་ཚེས་བཅུ་ཆེན་མོ་དེ་ཅིག་མཛད་སྒོ་གང་ལ་གང་འཚམ་ཡག་པོ་ཅིག་ཚུགས་ཐུབ་རེད་དེའི་རྗེས་ནས་ལོ་གཉིས་གསུམ་དེ་འདྲ་ལ་མུ་མཐུད་ནས་ད་ན་ཉིན་ཡང་རེད་ད་ལྟ་སྟོན་པ་གི་འཁྲུངས་སྐར་དེ་དག་ཅིག་ལོ་ལྟར་ཕལ་ཆེར་གང་ལ་གང་ཐུབ་བཞིན་འགྲོ་བསྡད་པ་དེ་འདྲ་ཞིག་ཡོད་རེད་དེ་གཞན་པར་ཞེ་དྲག་ཚད་ཆེན་པོ་ཡོད་མ་རེད་ཡིན་ནའང་མེད་སྲིད་ནའང་བཙན་བྱོལ་མཁན་ཆེན་ཚུལ་ཁྲིམས་བློ་གྲོས་ཚང་དང་ད་ལྟ་སྐྱབས་རྗེ་རྫོང་གསར་མཁྱེན་བརྩེ་རིན་པོ་ཆེ་དང་ཁོང་རྣམ་པ་དེ་འདྲའི་ཕེབས་པའི་སྐབས་སུ་ཡང་ཅིག་ང་ཚོའི་ཆོས་ཚོགས་ཀྱི་མིང་ཐོག་ནས་མཛད་རིམ་རེ་གོ་སྒྲིག་བྱས་བསྡད་པ་དེ་འདྲ་ཡོད་རེད་དེ་བཞིན་དུ་ད་ང་རང་སྒེར་ངོས་ནས་ཡིན་ན་ས་གཙོ་ཆེ་བ་དེ་ཅིག་བདུན་ཕྲག་རེ་རེའི་ནང་གི་ཐེངས་མ་གཅིག་རེ་གཉིས་རེ་དེ་འདྲས་ལ་ནང་ཆོས་ངོ་སྤྲོད་དང་ཟླ་བ་རེ་རེའི་ནང་གི་དེ་ཚེས་བཅུ་ཅིག་ཚོགས་པ་རེ་འཚོགས་ཡ་དེ་འདྲས་ད་མང་ཆེ་བ་རྒྱ་རིགས་དེ་ཚོ་ལ་དེ་འདྲས་ཅིག་བྱས་བསྡད་པ་ཞིག་ཡོད་རེད་ལགས་ཡིན་ན་ཡང་ཚོགས་པ་གི་དེབ་སྐྱེལ་དངོས་གནས་དེ་ད་ཡ་ཅིག་ད་ད Australia བོད་བརྒྱུད་ཡེ་ཤེས་འཁོར་ལོ་བོད་བརྒྱུད་ནང་བསྟན་མཐུན་ཚོགས་ཟེར་བ་གི་མིང་ཐོག་ནས་དེབ་སྐྱེལ་དེ་ད་ན་ནིང་གི་ལོ་མཇུག་རང་ལ་དེ་གི་དེབ་སྐྱེལ་དེ་ཟིན་པ་རེད་ལ་ད་དེ་རེད་ད་དེ་ནི་ད་ལྟ་ཡང་དེ་དེབ་སྐྱེལ་བྱས་བསྡད་ཡོད་རེད་དེ་འདྲ་ཞིག་གི་ཐོག་ནས་སྤྱི་བཏང་གི་ད་དེ་གཞི་རྩ་གི་ད་ལས་རིམ་འདྲ་བོ་དེ་འགྲོ་བཞིན་པ་རེད་དེ་འོ་དེ་འདྲ་རེད་ན། ཆོས་ཚོགས་འདི་ལ་ཚོགས་མི་ག་ཚོད་ཡོད་རེད་རྒྱུན་དུ་ནང་ཆོས་ངོ་སྤྲོད་བྱེད་ས་ད་གཙོ་བོ་དེ་རྒྱ་མི་རིགས་འདྲ་བོ་ཞིག་ཆགས་ཀྱི་ཡོད་རེད། རང་གི་ད་ཀྱི་ནང་ཆོས་ངོ་སྤྲོད་བྱེད་ས་དེ་རྒྱ་མི་རིགས་དེ་འདྲ་ཞིག་གདམ་དགོས་ཡག་གི། དེ་ཡི་དགོས་པ་རྒྱུ་མཚན་འདྲ་པོ་ག་རེ་འདྲ་པོ་ཅིག་བྱ་དགོས་ཡོད། ད་ལྟའི་དེ་རིང་གོ་སྐབས་དེ་བརྒྱུད་ནས་སྐད་ཆ་དྲང་མོ་ཞུས་པ་ཡིན་ན་དམིགས་བསལ་གྱི་ང་རང་ངོས་ནས་གཅིག་རྒྱ་རིགས་གདམ་དགོས་ཡ་དང་གཟའ་ང་ཚོ་ཡིན་ན་ཁོ་ཚོའི་ནང་ཆོས་ངོ་སྤྲོད་བྱེད་ས་ལ་བོད་རིགས་རྒྱ་རིགས་གཉིས་ཀྱི་ནང་ནས་རྒྱ་རིགས་གདམ་དགོས་ཡ་དེ་འདྲའི་རྒྱུ་མཚན་གང་ཡང་མེད་ཡིན་ན་རྒྱ་རིགས་དེ་གནད་འགག་ཆེན་པོར་བརྩི་དགོས་ཡ་དེ་ད་ཐོག་མར་དང་པོ་ང་ཉིས་སྟོང་བཅུ་ལོ་ཅིག། རྒྱ་ཡིག་སྦྱང་ཡ་འགྲོ་ཡ་ཁོ་རང་དེ་སྐྱབས་མགོན་གཞོན་ནུར་ད་སྐུ་མདུན་གྱི་དེ་གི་སྐྱབས་མགོན་རིན་པོ་ཆེ་གི་བཀའ་གནང་བ་རེད་དེ་བཀའ་གནང་བའི་སྐབས་སུ་ཡང་ཁྱེད་ཚོ་ད་ད་ལྟ་ཅིག་ནང་ཆོས་དབུ་དེ་གི་སློབ་སྦྱོང་གང་ལ་གང་ཐུབ་ཡག་པོ་ཡོད་པའི་ཨང་མཁན་པོ་དང་དགེ་བཤེས་དང་དེ་འདྲ་གི་ཅིག་མིང་ཡོད་པ་དེ་འདྲ་གི་ཅིག་གཞོན་སྐྱེས་དེ་ཚོ་ཡིན་གཅིག་མིན་གཅིག་གི་དེ་གི་སྐད་ཡིག་གཉིས་པ་ཞིག་དེ་ཡང་དེ་གི་རྒྱ་མི་རིགས་ལ་བོད་ཀྱི་ཅིག་ཆོས་དང་རིག་གཞུང་དེ་ཡག་པོ་ཞིག་ངོ་འཕྲོད་པ་ཡིན་ན་གཞི་ནས་ཅིག་ད་ཅིག་བོད་ཀྱི་དེ་གནས་བབ། ཚང་མ་ལ་ཅིག་བསམ་ཤེས་དང་ཅིག་རྒྱབ་སྐྱོར་དང། ད་ཕྱོགས་མང་པོ་ཅིག་ནས་དཔེ་ཁེ་ཕན་ཆེན་པོ་ཡོད་རེད་ཁྱད་པར་དུ་ད་ཅིག་སྐྱབས་མགོན་རིན་པོ་ཆེ་སྐབས་དེ་ལ་དངོས་སུ་གསུངས་སོང་དེ་གི་དམར་ཤོག་གི་འོག་ལ་དཔེ་ཅིག་ག་རེ་ཟེར་དགོས་ཅིག་ཆོས་དད་རང་དབང་ལ་སོགས་པ་ཞེ་དྲག་མེད་བསྡད་པའི་དེ་འདྲའི་ཁོར་ཡུག་ནས་འཚར་ལོངས་བྱུང་བ་དེ་ཚོ་གཞོན་སྐྱེས་དེ་ཚོ་གི་དེ་རིགས་ཀྱང་ཅིག་ཅིག་ག་རེ་ཟེར་དགོས་གོ་སྐབས་ཅིག་ཡོད་ན་སོ་སོ་གི་ཕ་མེས་ཀྱི་རིག་གཞུང་དང་ཆོས་དེ་ཚོ་ལ་དམིགས་བསལ་གྱི་དོ་སྣང་བྱེད་ཡག་དང། དགའ་པོ་བྱེད་ཡག་གི་གོ་སྐབས་དམིགས་བསལ་ཞིག་ཡོད་རེད་གསུངས་འདུག་དེ་འདྲ་ཡིན་དུས་དེ་ཚོ་ལ་དངོས་ཡོད་གནས་ཚུལ་གྱི་ད་རྒྱ་མི་རིགས་རང་གི་ཡབ་མེས་ཀྱི་རིག་གཞུང་གི་ངོས་ནས་ཡིན་ན་ཡང་ཅིག་མང་ཆེ་བ་དེ་ནང་པ་རེད་བསྡད་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་གི་ནང་ཆོས་དེ་ཕར་ངོ་སྤྲོད་བྱེད་པ་ཡིན་ན་དེ་བརྒྱུད་ནས་བོད་ཀྱི་ཆོས་དང་རིག་གཞུང་རྩ་དོན་ཚང་མ་ཡང་འབྲེལ་བ་ཞིག་ཆགས་ཡོང་གི་ཡོད་རེད་གསུངས་པ་དེ་ད་དངོས་སུ་གསུངས་རྒྱུ་རེད་ད་དེ་འདྲ་ཡིན་དུས་ང་རང་ཡང་དཀའ་ལས་ཞིག་རྒྱག་ནས་རྒྱ་ཡིག་གང་ལ་གང་འཚམ་གྱིས་སྦྱངས་ཏེ་ས་ཆ་འདི་ལ་ཡོད་ན་ཡང་ཅིག་ད་ཁོང་ཚོ་ལ་ཕར་འབྲེལ་བ་བྱས་ནས་ཅིག་ཅིག་ཆུང་ཆུང་ཡིན་ན་ཅིག་བཤད་བསྡད་པ་དེ་གི་རྒྱུ་མཚན་རྒྱབ་ལྗོངས་ད་གཙོ་གཙོ་བོ་དེ་དེ་རེད་འདི་ལ་སླེབས་ནས་ཅི་ཙམ་དབྱིན་ཇི་རེ་སྦྱང་དགོས་ཀྱི་ཡོད་རེད་དེ་དག་སོ་སོ་གི་ཅིག་དཀའ་ལས་རྒྱབ་འགྲོ་སོང་དང་དེ་འདྲ་བྱས་ནས་གང་ལ་གང་འཚམ་སྦྱངས་བཞག་པའི་ང་སོ་སོ་ཡིན་ན་ད་ལོ་ཡང་ཆུང་ཆུང་དེ་འདྲ་མ་རེད་དེ་འདྲ་ཡིན་དུས་རྒྱ་ཡིག་དེ་ཡང་ད་ཡང་ཅིག་བརྗེད་སོང་བ་དང་ཅིག་བེད་སྤྱོད་མེད་པ་སོང་བ་ཡིན་ན་ཡང་དེ་ད་ཕངས་པོ་འདུག་བསམ་ནས་ནི་སོ་སོ་གི་གང་ཡོད་པ་གི་ཅིག་ཤེས་ཡོན་གི་མང་ཚོགས་དེ་ག་རང་གི་སྟེང་ལ་སྐད་ཡིག་གི་རྨང་གཞི་ཟེར་ན་འདྲ་དེ་གི་ལག་ཆ་དེ་བེད་སྤྱོད་བཏང་ནས་ལས་ཀ་བྱས་བསྡད་པ་དེ་འདྲ་ཞིག་རེད་དེ་ནི་ད་རྒྱ་དེ་འདྲ་ཡིན་ན་ད་ལྟ་དཔེར་ན་ངའི་ནང་ཆོས་ངོ་སྤྲོད་བྱེད་ས་ཚོགས་པ་ཆེད་དུ་བཙུགས་རྒྱུ་དེ་འདྲ་ཡེ་ཤེས་འཁོར་ལོ་རང་གི་མིང་ཐོག་ནས་བཙུགས་རྒྱུ། ད་ཅིག་ད་ལྟ་འདི་གི་སྐད་འཕྲིན་ཚོགས་པ་ཅིག་ཡོད་དེའི་ནང་ལ་ད་ལྟའི་ཆ་ལ་སློབ་མ་ཕལ་ཆེར་ད་མིའི་སློབ་མ་ཟེར་བ་ཅིག་མ་རེད་དེ་ཡིན་ན་ནང་ཆོས་ལ་དོ་སྣང་བྱེད་མཁན་འཛམ་བུ་གླིང་གི་རྒྱ་རིགས་དེ་འདྲ་ཕལ་ཆེར་བཞི་བརྒྱ་དང་དྲུག་ཅུ་བདུན་ཅུ་ཞིག་འདུག་གོ་དེ་ལ་ཡང་ནང་གི་བདུན་ཕྲག་གཅིག་གི་ནང་གི་ཐེངས་མ་གཉིས་ལ་ཆོས་ཁྲིད་དང་ཐེངས་མ་གཅིག་ལ་དྲི་བ་དྲིས་ལན་བྱས་ནས་འཆར་ཅན་བྱས་ནས་འགྲོ་ཐུབ་ཀྱི་ཡོད་ད་ལྟའི་ཆུ་ཚོད་ཕྱེད་ཀ་ནས་ཆུ་ཚོད་གཅིག་གི་བར་རེད་རིང་པོ་ཞེ་དྲག་ཡོང་ན་ཡང་ཚང་མ་ཉོབ་འགྲོ་རེད་བ་དེ་འདྲ་ཡིན་དུས་དེ་དཔེ་ཡག་པོ་ཞིག་འགྲོ་གི་ཡོད་དེ་ནས་ད་ཁ་སང་དེ་རིང་ཟླ་བ་གཅིག་གཉིས་གི་རིང་ལ་ཁ་སང་ལོ་གསར་གི་རྗེས་ནས་གཅིག་འདི་ནས། ང་ད་ལྟ་ཅིག་ཨོ་སི་ཁྲི་ལི་ཡ་ལ་ཡང་ཅིག་མེ་སྐྱོན་སྐོར་དང་དེ་གི་ཅིག་གུང་སེང་བཏང་ཡ་དང་ད་ཁ་སང་དེ་འང་ན་དེ་ནད་ཡམས་དེ་དང་མང་པོ་ཞིག་གི་རྒྱུ་རྐྱེན་གི་ང་ཚོ་དངོས་སུ་དེ་འདྲའི་གི་འཛིན་གྲྭ་དེ་ཚོ་ཞེ་དྲག་འགྲོ་ཐུབ་གི་མི་འདུག་ཡིན་ན་ཡང་ངའི་བོད་པ་དང་མཉམ་དུ་ཡང་ཅིག་ནང་ཆོས་ངོ་སྤྲོད་བྱེད་ཡ་དང་ཅིག་ཡོང་གི་རེད་དེ་ཚོ་ལ་གོ་སྐབས་ཅིག་བྱུང་ན་བྱེད་ཡ་གི་འདོད་པ་འདྲ་བོ་ཡོད་ཡིན་ན་ད་ད་ལྟའི་ཆ་ལ་ཡང་ཁ་ཉིན་ང་ཚོ་གི། དེ་ཨོ་སི་ཁྲི་ལི་ཡ་ལ་མེ་སྐྱོན་བྱུང་དེ་ང་ཚོ་ད་ཡེ་ཤེས་འཁོར་ལོ་གི་མིང་ཐོག་ནས་ད་ལྟ་ཌི་ཝའི་རང་ལ་ཞལ་འཛོམས་སྨོན་ལམ་ཅིག་ཚོགས་པ་རེད་ང་ཚོ་གི་དེ་སྤང་ཁ་དེ་ལ་གུར་ཕབ་ནས་ཨེ་ཚང་མ་ལབ་གི་འདུག་ད་རྗེས་མ་དེ་ཟླ་བ་རེ་རེ་གི་ནང་ལ་ང་ཚོ་ཅིག་མཉམ་དུ་དེ་ནས་འཛོམས་ཐུབ་པ་ཡིན་ན་ཅིག་ང་ཚོ་ཕ་ཡི་སྤྱི་ཚོགས་བདེ་ཆེན་ཞིང་ཁྲིད་ཟེར་བ་འདྲ་བོ་དང་དེ་འདྲའི་ཅིག་མི་སྐྱ་ཕོ་མོ་ལ་འབྲེལ་བ་ཡོད་རྒྱུ་དེ་འདྲའི་ནང་ཆོས་ངོ་སྤྲོད་ཡོད་བ་དེ་འདྲའི་བྱེད་ཐུབ་པ་ཡིན་ན་དཔེ་ཡག་པོ་ཡོད་ཟེར་གྱི་འདུག་ངས་ཁྱེད་ཚོ་ལ་དེ་འདྲའི་འདོད་པ་ཡོད་ན་ང་ནི་ག་དུས་སྐད་བཏང་ན་ཡོང་ཡོང་བ་དང། ངས་ཅིག་བེད་སྤྱོད་ཡོད་པ་ཞིག་དང་ཅིག་ཐུབ་པ་དང་དེ་འདྲ་ཞིག་ཡོད་ན་བརྒྱ་ཆ་བརྒྱ་ཐམ་པ་དེ་ཞབས་ཞུ་ཞུ་གི་ཡིན་ལབ་ཡོང་པ་དེ་མ་འོངས་པ་ལ་ཡིན་ནའང་ཅིག་ཡེ་ཤེས་འཁོར་ལོ་དེ་ཡག་པོ་ཞིག་བརྟན་པོ་འདྲ་བོ་ཞིག་ཆགས་ཅིག་ས་ཆ་དང་ཁང་པ་དང་དེ་ཚོ་ད་ལྟའི་ཆ་ལ་དཔེ་བརྟན་པོ་ཡོད་མ་རེད་དེ་བརྟན་པོ་དེ་ཅིག་ཆགས་པ་ཡིན་ན་ད་དེབ་སྐྱེལ་དང་དེ་ཚོ་ནི་ཚད་ལྡན་ཡོད་རེད་སོ་སོ་ལའང་ལས་ཀ་བྱེད་ཡག་གི་ཉམས་མྱོང་ནི་གང་ལ་གང་འཚམ་ཅིག་ཡོད་རེད་ནང་ཆོས་ངོ་སྤྲོད་ཡང་བལྟས་སུ་བལྟས་དུ་ད་གཞི་གཅིག་གི་མི་མང་ལ་ཕན་ཐོགས་ཡག་ཙམ་རེ་ཤེས་ཀྱི་རེད་བསམ་གི་འདུག་སོ་སོ་གི་དེ་འདྲ་ཡིན་དུས། ད་བོད་པ་རང་གི་སྤྱི་ཚོགས་ལ་ཅིག་བྱེད་ཡག་འདོད་པ་དེ།

རེད་ད་དེ་སྤྱིར་བཏང་གི་དེ་རེད་རྒྱ་དེ་ལ་རིགས་གཉིས་གསུམ་ཡོང་གི་ཡོད་རེད་ད་ཁ་ཤས་འདྲ་བོ་ཡིན་ན་ནི་ཅིག་སྲོལ་རྒྱུན་ནས་བཟུང་སྟེ་ཅིག་ལྷ་ཁང་ནང་འགྲོ་ཡ་སྤོས་མཆོད་ཡ་ནི་ཅིག་ཚོང་ལམ་ལ་མ་འགྲོ་བ་དང་ནི་ཅིག་ཅིག་ན་ཡ་དང་དེ་འདྲའི་སྐབས་སུ་དེ་ད་ཅིག་ཡ་ཅིག

ཅིག་ང་ཚོ་ད་ག་རེ་ཟེར་དགོས་གང་ལྟར་ཡང་ཁོང་ཚོ་གི་དེ་འདྲའི་གི་ཅིག་ལྷ་གསོལ་ཀླུ་གསོལ་བྱེད་ཡག་གི་སྲོལ་རྒྱུན་འདི་དཔེ་ཤུགས་ཆེན་པོ་རེད་དེ་འདྲ་ཡིན་དུས་ཁོང་ཚོ་གི་དེ་ལ་ཡིད་ཆེས་དཔེ་བྱེད་ཀྱི་རེད་མང་པོ་ཞིག་གི་ཅིག་ལ་ཉེ་དང་རྟེན་འབྲེལ་དང་ཅིག་ད་མང་པོ་ཞིག་ལ་ཡིད་ཆེས་བྱེད་ཀྱི་རེད་དེའི་རྒྱུ་མཚན་གྱིས་ཡང་ཅིག་ཁོང་ཚོ་ལ་ཅིག་འཚོ་བ་ལ་དཀའ་ངལ་འཕྲད་པའི་སྐབས་སུ་ཅིག་ནང་ཆོས་ཅིག་ཕྱི་མ་ལ་ཕན་ཐོགས་མ་ཐོགས་གཙོ་བོ་མ་རེད་ད་ཡང་ནུབ་ཕྱོགས་པ་དེ་ཚོ་དེ་འདྲ་ལབ་ཡོད་ཁོང་ཚོའི་བསམ་མནོ་དེ་དངོས་སུ་ད་ཅིག་འཕགས་པ་སྤྱན་རས་གཟིགས་དང་རྗེ་བཙུན་སྒྲོལ་མ་དང་གུ་རུ་རིན་པོ་ཆེ་ལ་སོགས་པ་གི་ཅིག་བསྙེན་པ་འདྲ་བཏོན་ཅིག་གསོལ་བ་འདྲ་བཏབ་ན་སོ་སོ་གི་བར་ཆད་སེལ་ཡ་དང་ལམ་འགྲོ་རྒྱུག་ཡ་ལ་སོགས་པ་ལ་ཕན་ཐོགས་ན་བསམ་ནས་ཡོང་གི་རིགས་གཅིག་དེ་འདྲ་རེད། རིགས་གཅིག་དེ་དངོས་གནས་ད་ཅིག་ནང་ཆོས་ཟེར་བ་དེ་དཔེ་ཡག་པོ་རེད་ཟེར་ནས་དེ་འདྲའི་དེ་འདྲའི་གི་ཅིག་སློབ་སྦྱོང་བྱེད་དུ་ཡོང་མཁན་གྱི་རིགས་གཅིག་འདུག་སྤྱིར་བཏང་གི་སྔོན་ཆད་ད་ལོ་ཉི་ཤུ་གི་སྔོན་གྱི་རྒྱ་རིགས་དང་བསྡུར་བ་ཡིན་ན་རྒྱ་ནག་ནས་ཅིག་ཡོང་མཁན་གྱི་ང་ཚོའི་གྲོགས་པོ་དེ་ཚོ་ཡང་ལབ་ཀྱི་འདུག་རྒྱ་ཡུལ་ལ་དེང་སང་འགྲོ་ཡ་ལ་སྔོན་ཆད་དང་འདྲ་གི་མི་འདུག་ཅིག་ནང་ཆོས་གི་སྐོར་འགྲེལ་བཤད་དེ་ཙམ་བརྒྱབ་མ་ཐུབ་ན་དཀའ་ལས་ཁག་པོ་འདུག་ཟེར་སྤྱིར་བཏང་གི་ཚང་མ་ཆ་སྙོམས་ཀྱི་དེང་སང་ད་རྒྱ་རིགས་ནང་ལོ་སུམ་ཅུ་བཞི་བཅུ་མན་ཆད་ཡོང་མཁན་མང་ཆེ་བ་དེ་སྤྱི་ཚོགས་ཀྱི་སློབ་གསོ་ཡག་པོ་ཐོབ་ཡོད་པ་རྐྱང་རྐྱང་ཡིན་ཟེར་བ་དེ་འདྲ་ཡིན་དུས་དད་སྟངས་ལ་ནི་སྔོན་ཆད་དང་གཏན་ནས་འདྲ་གི་མི་འདུག་ད་ང་ཡོད་ས་ཡོང་མཁན་དེའི་ནང་ལ་ཡང་གཅིག་ལོ་གཞོན་གཞོན་སློབ་གྲྭ་ཆེན་མོ་འདོན་བཞིན་པ་དང་སློབ་གྲྭ་ཆེན་མོ་ཐོན་ཚར་ནས་ལོ་གཅིག་གཉིས་ཡིན་པ་དེ་འདྲ་གང་ལ་གང་འཚམ་ཅིག་ཡོད། ཁོང་ཚོ་འདྲ་བོ་ཡིན་ན་ད་གཙོ་བོ་དེ་དངོས་གནས་ཀྱི་ཅིག་ནང་ཆོས་ཟེར་བ་དེ་ཨ་ཅིག་ཉན་ན་ཅིག་གོ་ཡ་ཡོད་པ་ཞིག་དང། ཀྱི་ནང་དོན་དེ་དཔེ་གཅིག་དག་གི་ཡིད་འཕྲོག་པ་ཞིག་འདུག་བསམ་ནས་དེ་ནས་དོ་སྣང་བྱེད་མཁན་དེ་མང་པོ་འདུག་ཁྱད་པར་དུ་ཨོ་སི་ཁྲུ་ལི་ཡ་ནས་ཡིན་ན་དེ་འདྲའི་རིགས་དེ་གང་ལ་གང་འཚམ་མང་ཡོད་ས་རེད། ཆོས་ཚོགས་དེ་འདྲ་ཞིག་དང་ཚོགས་པ་དེ་འདྲ་ཞིག་འཛིན་སྐྱོང་དང་རྩ་འཛུགས་བྱེད་སྐབས་སུ། དཀའ་ངལ་འདྲ་བོ་ཆེ་ཤོས་འདྲ་བོ་ཞིག་ག་རེ་འདྲ་བོ་ཞིག་འཕྲད་ཀྱི་འདུག་ད་འགོག་རྐྱེན་གཙོ་བོ་འདྲ་བོ་ཞིག་ག་རེ་ག་རེ་འཕྲད་ཀྱི་ཡོད་ན། ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་ན་འདི་ནི་འགོག་རྐྱེན་ཞེ་དྲག་ཡོད་མ་རེད་ད་ང་ཚོ་དཔེར་ན་ཅིག་ཅིག་རྒྱ་ཡུལ་དེ་ཚོ་འདྲ་བོ་ཡོད་ན་ཅིག་མང་པོ་ཞིག་ལ་སློབ་མ་དང་དཔལ་འབྱོར་དང་སྦྱིན་བདག་དཔེ་ཡག་པོ་ཡོད་ན་ཡང་ད་ཅིག་རྦད་དེ་ཁོ་རང་མང་པོ་ཞིག་དེ་ལྐོག་ནས་ལས་ཀ་བྱེད་དགོས་ཡ་མ་གཏོགས་གསང་བ་བྱེད་དགོས་ཡ་དང་དེ་འདྲའི་གི་ཡང་ཅིག་ཅིག་དཀའ་ངལ་ཞིག་ཡོད་རེད་བ་ལ་ང་ཚོ་དེ་ཡོད་མ་རེད་སོ་སོ་ག་རེ་འདོད་པ་འདྲ་བོ་རེད་ད་ཡིན་ན་ཡང་ཡང་ཅིག་ཐའི་ཝན་དེ་ཚོ་དང་ཅིག་རྒྱ་ཡུལ་ཅིག་ཕར་ཅིག་ལྷོ་ཤར་ཨེ་ཤ་ཡ་གི་དེ་གི་དཔེར་ན་སིང་ག་པོ་མ་ལེ་ཤི་ཡ་དེ་ཚོ་ལྟ་ན་ཡང་ཨོ་སི་ཁྲི་ལེ་ཡ་ནི་སྤྱིར་བཏང་གི།

ཆོས་ཚོགས་དང་སློབ་མ་དེ་ཚོ་གི་བར་ཐག་རིང་པོ་མ་རེད། གང་རེད་ཟེར་ན་གྲོང་ཁྱེར་གཅིག་གི་ནང་ན་མི་ཁྲི་མང་པོ་བཞུགས་ཡོད་རེད་བ་དེ་འདྲ་རེད། ལས་ཀ་བྱེད་ཡ་དེ་ཚོ་སྟབས་བདེ་བོ་རེད། འདི་ནི་དེ་འདྲ་མ་རེད། མང་ཆེ་བ་ཕན་ཚུན་སོ་སོ་སོ་སོ་འདུག་ས་དང་ཆོས་ཚོགས་དེ་ཚོ་བར་ལ་མོ་ཊ་བཏང་ནས་ཆུ་ཚོད་གཉིས་གསུམ་དེ་འདྲ་འགྲོ་དགོས་ཡ་དང་དེ་འདྲ་ཡིན་དུས་ཡང་གཅིག་གཟའ་ཉི་མ་སྤེན་པ་མ་གཏོགས་གུང་སེང་ཡོད་མ་རེད་དེ་ཡང་གཅིག་ཁ་ཤས་ལ་ལས་ཀ་ཡོད་རེད་ཁ་ཤས་ལ་ནི་གཅིག་ཨོ་སི་ཀྲི་ལི་ཡ་དུ་ས་ཆ་དང་ཁོར་ཡུག་དང་སྤྱིར་བཏང་གི་སྐྱིད་པོ་དང་གཅིག་ངའི་འཚོ་བ་དེའང་དེ་འདྲའི་གཅིག་གི་ཚེ་གར་བྱེད་པར་ལྷོད་ལྷོད་དྲངས་ནས་མི་ཚང་མ་དེ་འདྲའི་འགྲོ་བ་ཡིན་ཏེ། ཡང་གཅིག། ཁྱད་པར་དུ་ནང་པ་གི་ཆོས་ཀྱི་ནང་ལ་དེ་འདྲ་གསུང་གི་ཡོད་རེད་ལྷ་ཡུལ་གྱི་མི་དེ་ཚོ་གི་ཆོས་ཞེ་དྲག་སྒྲུབ་ཐུབ་ཀྱི་མ་རེད་ཟེར། རྒྱུ་མཚན་གང་རེད་ཟེར་ན། སྐྱིད་ཐག་ཆོད་ནས་དེ་གི་དེ་ཆོས་ཀྱི་བསམ་བློ་དེ་ཅིག་ཤུགས་དྲག་པོ་ཡོད་མ་རེད་གསུངས་པ་དེ་ཡིན་ཡིན་ས་རེད་ཨོ་སི་ཀྲི་ལི་ཡ་ནི་རྒྱ་ཡིན་ན་བོད་ཡིན་ན་སུ་ཡིན་ན་ཅིག་སྤྱིར་བཏང་གི་ཁོར་ཡུག་དེ་ཚང་མ་འགྲིག་ཐག་ཆོད་སྡོད་པ་ཡོད་འདྲ་བོ་ཞིག་ཡོད་དེ་ཡང་ཅིག་རང་བཞིན་གྱིས་ཁོ་རང་ཅིག་ཆོས་ཚོགས་དེ་འདྲའི་ནང་ཡོང་ནས་ལས་ཀ་བྱེད་ཡ་དང་ཅིག་མུ་མཐུད་ནས་ཅིག་འདི་འདྲ་འགྲོ་ཡ་དང། དེ་ཚོའི་རིགས་དེ་ལ་ཡང་ཨོ་སི་ཁྲི་ལི་ཡ་དང་ས་ཆ་གཞན་ལ་ལྟོས་ན་དེ་ལྟ་དེ་ཚོའི་རིགས་དེ་ཡར་རྒྱས་འགྲོ་དགོས་ན་དེ་ལྟ་ཁག་པོ་འདུག་ངས་ཕར་བལྟ་འོང་དུས་ཡང་སྔོན་ཆད་འདི་ལ་ཆོས་ཚོགས་བཙུགས་བཞག་པ་དེ་ཚོ་ར་ཡང་ད་ལོ་ཉི་ཤུ་སུམ་ཅུ་དེ་འདྲ་སོང་ནའང་ཡར་རྒྱས་ཞེ་དྲག་འགྲོ་མ་བསྡད་པ་དང་ཡང་ཁ་ཤས་ནི་ཕར་མེད་འགྲོ་བ་དང་ཁ་ཤས་ནི་བཙོང་བཞག་གི་ཡོད་པ་འདྲ་བོ་མཐོང་གི་འདུག་པ་དེ་ཚོ་ལ་རྒྱུ་རྐྱེན་དེ་ག་རང་ཡོད་ས་རེད་བསམ་སོང་ད་ང་ད་ད་ལྟ་གསར་པ་འདྲ་བོ་རེད་བ་ལྟ་བུ་བྱ་ནས་དཀའ་ངལ་དེ་ཚོ་ཕྲ་ཆགས་རྒྱུ་རེད་དེ་ཡིན་ནའང་ད་དུས་རྒྱུན་ལས་ཀ་དེ་ཚོ་དང་ཡང་ཅིག་མཛད་རིམ་རེ་དེ་རེ་བྱེད་དགོས་བ་ཡིན་ནའང་ཅིག་ཕན་ཚུན་འགྲོ་དགོས་ན་ཡང་ས་ཆ་དེ་ཚོ་ཐག་རིང་པོ་ཡིན་པ་བྱས་དེ་ནས་ཅིག་དེ་འདྲ་དང་དེ་ནས་ད་ལྟ་ཞུས་པ་ལྟར་དེ་རེད་ཅིག་ཆོས་ཚོགས་ཀྱི་མཛད་སྒོ་དེ་འདྲ་བྱེད་དགོས་པ་ཡོད་ན་ཡང་གཞུང་ཁྲིམས་ཀྱི་སྟེང་ནས་ཡང་མང་པོ་ཞིག་ལ་བསྟུན་དགོས་པ་དེ། ང་ཚོ་ལ་མཚོན་ན་ཡང་ཚབ་ཚོང་དཀའ་ངལ་འདྲ་བོ་མ་རེད་ཟེར་ས་མི་འདུག། ལགས་སོ་མཁན་པོ་ཚེ་བཀྲ་ལགས་ནས་ཡེ་ཤེས་འཁོར་ལོ་ཆོས་ཚོགས་ཀྱི་བྱུང་རིམ་དང་ནི། བྱེད་སྒོ་རྣམ་གཞག་ཨ་ནི་མ་འོངས་པར་དམིགས་ཡུལ་ག་རེ་ཡོད་མེད་དེ་འདྲའི་ཀྱི་སྐོར།